ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ནས་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱ་ཡག་ཕལ་སྐད་བསྐྱར་ཞིབ་སྲོལ་ཡོད་པ་འདི་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཨ་མི་རི་ཀའི་བར་མའི་འོས་བསྡུའི་སྐབས་སུ་སྤྱི་མཐུན་སྲིད་དོན་ཚོགས་པར་རྒྱལ་ཁ་ཧ་ཅང་ཆེན་པོ་ཞིག་ཐོབ་སྟེ། ཚོགས་པ་དེའི་ཚོན་མདོག་དམར་པོའི་དམར་རླབས་ཆེན་པོ་ཞིག་འཕྱུར་རྒྱུ་ཡིན་པའི་མི་ཚོས་ཚོད་དཔག་བྱས་ཡོད་ན་ཡང་དེ་ལྟར་བྱུང་མེད་པའི་རྒྱུ་རྐྱེན་གང་ཡིན་པའི་སྐོར་ལ་དེང་སྐབས་ཨ་མི་རི་ཀའི་ནང་བགྲོ་གླེང་མང་པོ་ཞིག་བྱེད་བཞིན་འདུག། བྱས་ཙང་ད་རིང་ང་ཚོའི་ཕལ་སྐད་དཔྱད་ཞིབ་ལས་རིམ་ནང་གནད་དོན་དེ་ཚོའི་སྐོར་ལ་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ད་རིང་གཟའ་མིག་དམར་ཉིན་འགར་འདིར་ཡང་ཨ་མི་རི་ཀའི་ནང་ལོགས་ལ་ཡང་གྲོས་ཚོགས་ཀྱི་བར་མའི་འོས་བསྡུ་བྱས་པ་རེད་བར་མའི་འོས་བསྡུ་མ་བྱས་གོང་ལ་ཡང་སྤྱིར་བཏང་མི་མང་ཆེ་ཅིག་གིས་ཚོད་དཔག་བྱས་ན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་སྤྱིར་བཏང་མ་ཡིན་པར་རྒྱལ་ཁ་ཆེན་པོ་ཞིག་ཐོབ་བྱས་ཨ་མི་རི་ཀའི་ནང་ལོགས་ལ་ཡང་རྒྱུན་དུ་འཁོར་ནས་སྤྱི་མཐུན་སྲིད་དོན་ཚོགས་པ་འདི་ཚོན་མདོག་དམར་མོ་ཞིག་དང་དམངས་གཙོ་སྲིད་དོན་ཚོགས་པ་འདི་ཚོན་མདོག་སྔོན་པོ་ཞིག་ས་བཀྲ་འདི་ལྟར་འདི་བྲིས་པའི་སྐབས་ལ་ཡང་ཚོན་མདོག་འདི་བཏང་གི་ཡོད་པ་སོང་ཙང། དམར་པོའི་རླུང་རླབས་ཆེན་པོ་ཞིག། སྤྱིར་བཏང་རྒྱལ་ཁ་མ་ཡིན་པའི་རླུང་རླབས་ཆེན་པོ་འབྱུང་གི་རེད་ཟེར་བྱས་མང་པོ་ཅིག་ཚོད་དཔག་བྱས་པ་རེད་ད་ཡིན་ན་མཐའ་མ་དེར་ཡང་ད་ལྟ་རྦད་དེ་གཏན་འཁེལ་བསྡད་ཡོད་མ་རེད་ད་ལས་སྤྱིར་བཏང་བྱས་པ་ཡིན་ན་གང་དྲག་རླུང་རླབས་ཆེན་པོ་ཇི་ལྟར་བྱུང་མི་འདུག་ད་ཡིན་ན་ལས་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་གྲོས་ཚོགས་འོག་མ་དེ་ཐོབ་རྒྱུ་ཡིན་པ་ཧ་ལམ་ཕལ་ཆེར་གཏན་འཁེལ་བ་བཟོ་འདྲ་ཆགས་བཞག་ད་ལས་ཡིན་ན་ལས་འདིའི་སྔོན་ཚོད་དཔག་བྱས་པ་ལྟར་བྱས་ན་ཞེ་དྲག་གི་ཆུང་རུ་བྱུང་ཤག་དེ་ལྟར་བྱུང་དགོས་ཡ་རྒྱུ་མཚན་ག་རེ་ཡིན་མིན་སྐོར་ལ་ཡང་འདས་པའི་ཉིན་མོ་གཉིས་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་ལོགས་ཡང་བགྲོ་གླེང་མང་པོ་ཞིག་བྱུང་འདུག་བྱས་ཙང་ངས་ད་རིང་ང་ཚོའི་ཕལ་སྐད་འདིའི་ནང་ལོགས་ཡང་ཨ་མི་རི་ཀའི་ནང་ལོགས་ལ་ད་གནད་དོན་འདི་ཚོ་ལ་ཡང་དབྱེ་ཞིབ་བྱེད་མཁན་ཚོས་རྒྱུ་མཚན་དེ་ག་འདྲ་འཚོལ་གྱི་ཡོད་མེད་སྐོར་ལ་ཡང་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་ན་བསམ་བྱུང། རྒྱུ་མཚན་དེ་ངོ་སྤྲོད་མ་ཞུས་གོང་ལ་ཡང། དང་པོ་དེ་ག་རེ་བྱས་བྱས་མི་ཚོས་ད་རིང་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང། རྒྱལ་ཁ་དགག་བྱེད་ཐོབ་ཡག་གི་ཚོད་དཔག་བྱས་པ་རེད་ཅེས་བྱས་ལབ་ཡིན་ན་ད་དེ་ཚོད་དཔག་བྱས་རྒྱུ་མཚན་མང་པོ་ཡོད་རེད་དེ་འདི་ནི་གཙོ་བོར་གསུམ་ཡོད་པ་རེད་འདུག། དང་པོ་དེ་ལོ་རྒྱུས་ཀྱི་ཉམས་མྱོང། ལོ་རྒྱུས་ཉམས་མྱོང་ག་རེ་ཟེར་ན། ཨ་མི་རི་ཀའི་ནང་ལོགས་ལ་ཡང་སྤྱིར་བཏང་ལོ་བཞི་བཞི་ནང་ལོགས་ལ་ཡང་སྲིད་འཛིན་འོས་འདེམས་རེ་བྱེད་ཀྱི་ཡོད་རེད། སྲིད་འཛིན་སུ་ལ་ཡང་རྒྱལ་ཁ་ཐོབ་པ་ཡིན་ནའི། ལོ་གཉིས་ཕྱིན་པའི་རྗེས་ལ་གྲོས་ཚོགས་གོང་འོག་གཉིས་ནང་ལོགས་ཀྱི་ཆ་ཤས་གཅིག་བར་མའི་འོས་བསྡུ་བྱེད་ཀྱི་ཡོད་རེད་དེ་སོང་ཙང། ད་ལྟ་བར་དུ་ལོ་རྒྱུས་ད་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་སྲིད་འཛིན་ཁེ་ནེ་ཏིའི་སྐབས་ནས་བྱས་ད་བར་དུ་བལྟས་པ་ཡིན་ན། སྲིད་འཛིན་གཅིག་ལ་རྒྱལ་ཁ་ཐོབ་ལྷག་པར་དུ་སྲིད་འཛིན་འདིའི། སྲིད་དོན་ཚོགས་པ་དེ་ལ་ཡང་གྲོས་ཚོགས་གོང་འོག་གཉིས་ལ་ཡང་རྒྱལ་ཁ་ཐོབ་ཡོད་པ་ཡིན་ན། ལོ་གཉིས་ཕྱིན་པའི་རྗེས་ཀྱི་ད་བར་མའི་འོས་བསྡུ་ད་རིང་དེ་བཟོ་འདྲ་ཅིག་རེད་བ་ད་རིང་དེའི་སྲིད་འཛིན་བྷའི་ཏྲེན་ལ་ཡང་རྒྱལ་ཁ་ཐོབ་སྲིད་འཛིན་བྷའི་ཏྲེན་གྱི་སྲིད་དོན་ཚོགས་པ་དམངས་གཙོ་སྲིད་དོན་ཚོགས་པ་གྲོས་ཚོགས་འོག་མ་དང་གོང་མ་གཉིས་ཆར་ལ་ཁོ་ཚོས་ཟིན་བྱས་བསྡད་ཡོད་རེད་སྤྱིར་བཏང་གནས་སྟངས་དེ་འདྲས་བྱུང་བའི་སྐབས་ལ་ཡང། ལོ་གཉིས་ཕྱིན་པའི་རྗེས་ལ་ཡང་བར་མའི་འོས་བསྡུ་བྱེད་དུས་སྤྱིར་བཏང་བྱས་ན་སྲིད་འཛིན་གྱི་ཕྱོགས་གཏོགས་ཡིན་པའི་སྲིད་དོན་ཚོགས་པ་དེ་ལ་ཡང་གྱོང་ཞེ་པོ་ཅིག།

ཁྲོམ་སྐབས་ལ་ཡང་ཁོ་རང་གི་ཉིས་སྟོང་བཅུ་དྲུག་ལོ་ལ་རྒྱལ་ཁ་ཐོབ་པའི་རྗེས་ཀྱི་བར་མའི་འོས་བྱ་བའི་སྐབས་ལ་ཡང་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ཕམ་ཉེས་ཞིག་ཐོན་བྱས་ཡིན་ན་དམངས་གཙོ་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཆེན་པོ་ཞིག་ཐོབ་པ་རེད། དེ་འདྲའི་གང་ལྟར་ལོ་རྒྱུས་ཀྱི་ཨེ་ནི་རྒྱུ་མཚན་ཞིག་བྱུང་སོང་ཙང་ད་ད་རིང་དེའི་ཤོག་གི་འོས་ཤག་ཆེ་ཤག་གཅིག་དེ་རྒྱུ་མཚན་དང་པོ་དེ། རྒྱུ་མཚན་གཉིས་པ་དེ་ཡིན་ན་ཨ་མི་རི་ཀའི་ལོ་རྒྱུས་ཐོག་ལ་ཡང། འོས་འདེམས་ལ་ཡང་ཤུགས་རྐྱེན་སྤྲད་ཡག་གི་རྒྱུ་མཚན་མང་པོ་བརྗོད་པ་ཡིན་ན་རྒྱུ་མཚན་གལ་ཆེ་ཤོས་དེ་ག་དུས་ཡིན་ནའི། དཔལ་འབྱོར་དེ་རེད། དཔལ་འབྱོར་དེ་ཡག་པོ་བྱུང་པའི་སྐབས་དེ་ཡིན་ན། སྲིད་འཛིན་འདིའི་སྲིད་དོན་ཚོགས་པ་འདི་ལ་ཡང་སྤྱིར་བཏང་བྱས་ན་རྒྱབ་སྐྱོར་བྱེད་མཁན་མང་པོ་དང། དཔལ་འབྱོར་ཡག་པོ་མེད་པའི་སྐབས་དེ་ཡིན་ན། སྲིད་འཛིན་འདིའི་ཕྱོགས་གཏོགས་ཀྱི་སྲིད་དོན་ཚོགས་པ་འདི་ལ་ཡང་ད་ཕམ་ཉེས་ཞིག་བྱུང་གོ་རེད། ད་ད་ལྟ་མ་ཏང་དངོས་གནས་བྱས་ན་ད་ཨ་མི་རི་ཀའི་དཔལ་འབྱོར་གྱི་གནས་སྟངས་དེ་ད་སྐྱོ་པོ་དེ་མ་རེད་དེ་ལས་ཡིན་ན་ལས། དེར་སྐད་ཆ་ཡིན་ན། དངོས་ཟོག་གི་གོང་འཕར་བྱས་ད་གོང་འཕེལ་བརྒྱ་ཆ་བརྒྱད་དང་ཕྱེད་ཀ་འཕར་བྱས་ད་བརྒྱ་ད་ད་ལོ། ཕལ་ཆེར་བཞི་བཅུ་ལྔ་བཅུའི་ནང་ལ་བྱུང་མྱོང་མེད་པ་རེད་གང་ལྟར་ངས་ཤེས་ད་ཕལ་ཆེན་ང་རང་ཨ་མི་རི་ཀ་སླེབས་ནས་ད་ལྟ་བར་དུ་ཁྱོན་ནས་མཐོང་མ་མྱོང། དངོས་གནས་དངོས་ཟོག་གོང་འཕར་དུས་ཙམ་པ་ང་རང་ཚང་མ་ལོག་བསྡད་ཡག་ཅིག་གི། རྟག་པར་ཉོ་ཆ་རྒྱག་གར་འགྲོ་ན་ཧ་གོ་གི་འདུག་ཨ་གཅིག་འགྲོ་སོང་ཞེ་པོ་ཆེ་རུ་ཕྱིན་པ་དེ་བྱས་ཙང། དཔལ་འབྱོར་ད་དཀའ་ངལ་དེ་ཡིན་ན་མི་ཚང་མ་ལོག་ཚོར་བའི་སྐབས་དེ་ཡིན་ན་སྲིད་འཛིན་བའི་ཌེན་ལ་ཡ་ཁོ་རང་གི་ཕྱོགས་གཏོགས་དང་དེ་ཚོ་ལ་ཡ་གང་ལྟར་རྒྱབ་སྐྱོར་མ་བྱས་དེ་ཕལ་ཆེན་རང་བཞིན་གྱིས་ཤུགས་ཆེན་པོ་ཞིག་བྱུང་གི་རེད། ཨ་དེ་ག་འདྲ་གཞན་པ་ཅིག་ག་རེ་རེད་ཟེར་ན་ད་དེ་དང་འབྲེལ་བ་ཡོད་པ་ཅིག་རེད། སྲིད་འཛིན་ལི་ཡ་རྒྱུན་དུ་འཁོར་ནས་ཨ་མི་རི་ཀ་ནང་ཧ་ལམ་བདུན་ཕྲག་གཉིས་གཉིས་ནང་ལོག་ལི་ཡ་མི་མང་གི་བསམ་ཚུལ་བསྡུ་ལེན་བྱེད་ཀྱི་རེད་སྲིད་འཛིན་དེའི་ལས་ཀ་བྱེད་སྟངས་དེ་ག་འདྲ་འདུག་ཁྱེད་རང་ལས་ཀ་དེ་བྱས་པ་དེ་ཡག་པོ་ཡོང་གི་འདུག་བསམ་གི་འདུག་ཡག་པོ་ཡོང་གི་མི་འདུག་བསམ་གི་འདུག་ཅེས་བྱས་ཡིན་ན་རྟག་པར་རྒྱུན་དུ་འཁོར་ནས་བསམ་ཚུལ་བསྡུ་ལེན་ཅིག་རེད་བསམ་ཚུལ་བསྡུ་ལེན་བྱས་པ་དེ་བལྟས་པ་ཡིན་ན། སྲིད་འཛིན་བའི་ཌེན་ད་ལྟ་ཡིན་ན་ཨ་མི་རི་ཀའི་ནང་ལོག་ལི་ཡ་ཁོ་རང་ལས་ཀ་དེ་ཡག་པོ་ཡོང་གི་འདུག་ཟེར་ཉེན་དེ། བརྒྱ་ཆ་བཞི་བཅུ་ཞེ་གཅིག་ཙམ་ལས་མི་འདུག་ཨ།

སྔ་མོའི་ལོ་རྒྱུས་འདི་ཡང་ད་ག་ཡོང་རྒྱུ་རེད། ད་ག་ནང་བཞིན་ཡིན་ན། གཅིག་ད་ལྟའི་དཔལ་འབྱོར་གནས་སྟངས་དེ་ཡིན་ན་ཞེ་པོ་ཞིག་སྡུག་པོ་ཡོད་ཙང་ད་དེ་བས་སྤྱིར་བཏང་ཕམ་ཉེས་ཡོང་རྒྱུ་མ་ཟད་ཕམ་ཉེས་ཆེན་པོ་ཡོང་རྒྱུ་དང། ཨ་སྲིད་འཛིན་བའི་ཌེན་ལ་ཡང་མཐོང་ཚུལ་དེ་སྤྱིར་བཏང་མི་མང་ནང་ལོག་ལ་ཡང་ཡག་པོ་མེད་དུས་ཙམ་པ། ད་འདི་གའི་ཚང་མ་ལོག་བསྡོམས་དུས་ཙམ་པ། ད་རིང་ཕལ་ཆེན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ཞེ་དྲག་ཅིག་རྒྱལ་ཁ་ཆེན་པོ་ཞིག་ཐོབ་ཀྱི་རེད་ཅེས་མང་ཆེ་ཚོད་དཔག་བྱས་ཡིན་ཤག་ཤག་བྱས་པ་དེ་ལས་ད་ད་ནས་ཏུག་བལྟས་པ་ནི་ངས་ད་རིང་ཞུས་པ་ནང་བཞིན་བྱས་ཡིན་ན། ཕལ་ཆེན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་གྲོས་ཚོགས་འོག་མ་དེ་ད་ཕལ་ཆེན་ཐོབ་རྒྱུ་རེད་བཤད་ཡག་དང་མང་ཆེ་ཚོད་དཔག་བྱེད་ཀྱི་འདུག་ད་དུང་ཁ་ཤས་ཅིག་འགྲན་རྩོད་ཁ་ཤས་ཞིག་འདུག་ཐག་མ་ཆོད་བྱས་ཕལ་ཆེན་ཉིན་མ་མང་པོ་ལེན་མདོག་ཁ་པོ་རེད་ཡིན་ནའི་ལས་གཅིག་གསལ་པོ་ཆགས་པ་ཅིག་ག་རེ་འདུག་ཟེར་ན་འདིའི་སྔོན་ལ་མི་མང་ཆེ་ཅིག་གིས་ཚོད་དཔག་བྱས་ནང་བཞིན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡ་རྒྱལ་ཁ་ཆེན་པོ་ཞིག་ཐོབ་བྱས་དངོས་གནས་དམར་རླབས་ཆེན་པོ་ཅིག་ནང་བཞིན་ཅིག་ཡོང་ཡག་ཟེར་དེ་ད་བྱུང་མེད་པ་དེ་མངོན་གསལ་དོད་པ་རེད་ཤག་བྱས་ཙང་དེ་ཡིན་ན་ཨ་མི་རི་ཀའི་ཆབ་སྲིད་ཀྱི་ཐོག་ལ་ཡ་དོ་སྣང་བྱེད་ཉེན་ངོས་ནས་བཤད་པ་ན་འདིའི་སྔོན་ཚོད་དཔག་བྱས་པ་དང་ནང་བཞིན་ཅིག་མ་བྱུང་པ་དེ་ཡིན་ན་ཆབ་སྲིད་ཀྱི་ས་ཡོམ་ཆེན་པོ་ནང་བཞིན་ཅིག་ལ་ཡང་ངོས་འཛིན་བྱེད་བྱས་ཡིན་ན་ཚང་མ་ལོག་གིས་ལྟ་ཡག་ཅིག། ད་རྒྱུ་མཚན་ག་རེ་ཡིན་མེད་སྐོར་ལ་ཡང་བསྔོག་བྱས། ད་བསྔོག་ཡག་རྒྱུ་མཚན་དེའི་གཙོ་བོ་དེ་ག་རེ་རེད་ཟེར་ན། སྲིད་དོན་ཚོགས་པ་གཉིས་ངོས་ནས་བཤད་པ་ཡིན་ན། ད་ད་རིང་གི་འོས་འདེམས་འདི་ནང་ནས་ཁོང་ཚོས་བསླབ་བྱ་ཞིག་ལེན་བྱས་མཇུག་མའི་འོས་འདེམས་འདི་ཡར་རྒྱས་བཏང་ཡག་དང་འབྲེལ་བ། ཨ་ནི་མི་མང་ཚོའི་ངོས་ནས་བཤད་པ་ཡིན་ན་ད་དངོས་གནས་མི་མང་གི་བསམ་ཚུལ་ག་འདྲའི་ཞིག་ཐོན་གྱི་ཡོད་མེད་འོས་འདེམས་ཟེར་ནས་གཙོ་བོ་ཐོན་སྐོར་བྱས་ཙང། འདིའི་ཐོག་ལ་ཡང་ཡིན་ན་ལྟ་ཚུལ་མང་པོ་ཞིག་འདུག་དེ་སྐོར་ལ་དྲི་བརྙན་མང་པོ་ཞིག་ཞུ་རྒྱུ་འདུག་ད་ཡིན་ན་ངས་འདི་བསམ་བྱུང། དེ་རིང་ངས་དེ་གཙོ་བོ་ཡིན་ནི་དཔེ་བཞག་ཡ་རེད་གཉིས། ཨ་འདི་གཅིག་ཡིན་ནི་ཨ་མི་རི་ཀའི་ནང Wall Street Journal ཟེར་མཁན་གསར་ཤོག་གཅིག། དེ་ཨ་མི་རི་ཀའི་ནང་གསར་ཤོག་ཆེ་ཤོས་ཨང་གཉིས་པ་མིན་ན་གསུམ་པ་ཙམ་རེད། དེ་ནས New York Times རེད་དེ་ཨ་མི་རི་ཀའི་ནང་གསར་ཤོག་དཔེ་གལ་ཆེ་ཤོས་དེ་རེད། ཁོ་གཉིས་གཉིས་བདམས་དགོས་ཡ་དེ། སྤྱིར་བཏང་བྱས་པ་ཡིན་ན Wall Street Journal ཟེར་མཁན་དེ་བསམ་བློ་རྙིང་ཞེན་ཅན་སོང་རེད་སྤྱི་མཐུན་སྲིད་དོན་ཚོགས་པ་དང་བསམ་བློའི་ལྟ་བ་ལྟ་གྲུབ་དང་དེ་ཚོ་ཞེ་དྲག་ཐག་ཉེ་ཡོད་རེད། New York Times ཟེར་མཁན་དེ་ནི་སྤྱིར་བཏང་མི་ཚོས་ལྟ་སྟངས་བྱས་པ་ཡིན་ན། གཅིག་དམངས་གཙོ་སྲིད་དོན་ཚོགས་པ་དང་ལྟ་ཕྱོགས་དེ་ཤུགས་ཆེ་ཡོད་རེད་སྐོར་ད་མ་ཚང་དེ་ཁོ་ཚོས་ཚགས་པར་དེའི་ནང་ལོགས་ཡོད་པའི

ཁོ་རང་ལ་ཡང་དཔྱད་ཞིབ་བྱས་ཁོ་རང་གི་རྒྱུ་མཚན་དེ་བཤད་གི་འདུག New York Times ཡིན་ན་ཧོར་ནི་ནི་ཡིན་ཏེ་ཝ་ཤིང་ཏོན་ནང་ལོགས་ལ་ཡང་ཨ་མི་རི་ཀའི་ཆབ་སྲིད་དང་དེ་ཚོའི་སྐོར་ལ་ཡང་གནས་ཚུལ་རྫོགས་སྤེལ་མཁན་ཚོ་ཁོ་གཉིས་གཉིས་ལ་དཔྱད་ཞིབ་ཅིག་བྱས་ཡིན་ན་བར་རྒྱལ་ས་མ་འདྲ་རེད་བྱས་ཤག་བྱས་དང་དེ་གཉིས་གཉིས་ཀྱི་སྐོར་ལ་ཡང་ང་ངོ་སྤྲོད་ཁ་ཤས་ཞུས་ན་བསམ་བྱུང། ངས་ད་གིན་ཞུས་པ་ནང་བཞིན་དེ་ཚགས་པར་དེ་གཉིས་ཆ་ལོག་ཁོང་ཚོའི་བསམ་བློའི་ལྟ་གྲུབ་དང་དེ་ཚོ་ཏི་ཐག་རིང་པོ་རེད་དེ་ལས་ཡིན་ན་ཡང་ཧང་སང་ཞིག་ག་རེ་འདུག་ཟེར་ན་ད་རེས་ཁོང་ཚོའི་བར་སྐྱེ་ཚེ་དེ་གཉིས་ཆ་ནང་ལོགས་ལ་ཡང། གསར་འགོད་པ་ཚོས། རྒྱུ་མཚན་རེ་བྱས་དྲངས་སྟངས་འབྱོར་བ་དེ་ཚོ་ཡིན་ན་འདྲ་པོ་ཞིག་འདུག་ད་ད་རིང་འདིའི་ནང་ལོགས་ལ་ཡང་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཆེན་པོ་དེ་ག་ཙམ་མ་ཐོབ་པའི་རྒྱུ་མཚན། དང་པོ་དེ་ཡིན་ན་ཕལ་ཆེར་གཉིས་ཆར་ལོག་གི་དེ་ག་རེ་བཤད་སོང་ཟེར་ན། སྤྱིར་བཏང་གི་ཐལ་སྐྱོད་བསམ་བློ་དང་བསམ་བློ་ཞེ་པོ་ཅིག་གི་ཐལ་སྐྱོད་ཆེན་པོ་ཡོད་མཁན་ཚོ་རེད་པ་འདི་འདྲས་ཀྱི་འོས་མི་མང་པོ་ཅིག་ལ་ཡང་ཡིན་ན་འདིའི་སྔོན་ལ་ཡང་ཚོད་དཔག་བྱས་པ་ནང་བཞིན་གྱི་རྒྱལ་ཁ་ཐོབ་ཐུབ་མི་འདུག་ཟེར་ཏེ་དེ་ཡིན་ན་ཕལ་ཆེར་ཁོ་གཉིས་གཉིས་ཆར་ལོག་གི་ལྟ་ཚུལ་འདི་འདྲ་པོ་འདུག་བསམ་བློའི་ཐལ་སྐྱོད་འཛིན་མཁན་ཚོ་རེད་པ་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ཨ་མི་རི་ཀའི་ནང་ལོགས་ལ་ཡང་ད་ཕྱི་སྐད་ཚ་ཤོས་དང་ཨ་ནི་མདུན་མདུན་གཙོ་ཐོན་མཁན་དང་ཁོ་ཚོ་ཤུགས་དྲག་ཆེ་ཤོས་ཆགས་བསྡད་ཡོད་རེད་ད་དེ་ཡིན་ན་སྲིད་དོན་ཚོགས་པ་གཉིས་ཆར་ཡོད་རེད་གཅིག་གཡོན་ཕྱོགས་ལའང་ཡོད་རེད་གཡས་ཕྱོགས་ལའང་ཡོད་རེད་ད་གཡོན་ཕྱོགས་དེ་ག་དེ་དཔེར་ན་ཆ་བཞག་ན་ད་འདི་དམངས་གཙོ་སྲིད་དོན་ཚོགས་པའི་ནང་ལོགས་ལ་ཡ་འདིའི་སྔོན་ལ་ཡ་ད་སྲིད་དོན་ཚོགས་པའི་མཐའ་མའི་ཨན་འོས་བསྡུ་མ་བྱས་གོང་ལ་ཡ་སྲིད་དོན་ཚོགས་པའི་ནང་ཁུལ་ལ་ཡ་སོ་སོའི་སྔོན་འགྲོའི་འོས་བསྡུ་བྱེད་དགོས་རེད་པ་སྔོན་འགྲོའི་འོས་བསྡུ་བྱས་པའི་སྐབས་ལ་ཡ་འགྲན་རྩོད་ཆེན་པོ་ཡོད་པའི་ས་ཁུལ་དེ་ཚོའི་ནང་ལོགས་ལ་ཡང་འོས་མིའི་བར་དུ་ལ་འགྲན་རྩོད་བྱས་པའི་ནང་ནས་ཡིན་ན་གཡོན་ཕྱོགས་བསམ་བློ་ཤུགས་ཆེན་པོ་ཡོད་མཁན་དེ་ག་དེ་ཡིན་ན་ཁ་སང། སྔོན་འགྲོའི་འོས་བསྡུ་བྱེད་དུས་འཁོར་ནས་ག་ལྟར་མང་པོ་ཅིག་ཤོག་ལྷག་ཤག་ད་ཡིན་ན་ཡང་སྤྱི་མཐུན་སྲིད་དོན་ཚོགས་པའི་ཨ་ནི་སྔོན་འགྲོའི་འོས་བསྡུ་བྱས་པའི་སྐབས་ལ་ཡང། ད་ཐལ་སྐྱོད་བསམ་བློ་ཤུགས་ཆེན་པོ་ཡོད་མཁན་དེ་མང་པོ་ཞེ་པོ་ཅིག་ཐོབ་པ་རེད། ད་དེ་ཚོ་ཐོབ་དགོས་ཡ་རྒྱུ་མཚན་གཙོ་བོ་ག་རེ་ཟེར་ན། ད་དེ་སྔའི་སྲིད་འཛིན Trump ཁོ་རང་ད་དེར་གལ་སྲིད་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ལ་ཡ་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་དང་མི་མང་ནང་ལོགས་ལ་ད་རྒྱབ་སྐྱོར་བྱེད་མཁན་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ལ་ད་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་དུས། སྲིད་འཛིན Trump གིས་ད་ཁོ་རང་གཙོ་བོ་ཁོ་རང་ལ་ཡ་གང་དག་རྒྱབ་སྐྱོར་བྱེད་མཁན་དང་ཁོ་རང་གི་བློ་འདོད་ཡོད་པའི་མི་དེ་ཚོ་ད་མང་པོ་ཅིག་ཡིན་ན་བསམ་བློ་ཐལ་སྐྱོད་འཛིན་མཁན་ཡང་མང་པོ་ཡོད་རེད། འདི་འདྲས་ལ་ཡ་ཁོ་རང་གིས་རྒྱབ་སྐྱོར་བྱེད་དུས་ཡིན་ན་སྔོན་འགྲོའི་འོས་བསྡུའི་ནང་ལོགས་ལ་ཡ་ཐལ་སྐྱོད་བསམ་བློ་ཡོད་མཁན་དེ་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལྷག་པར་དུ་འགྲན་རྩོད་ཆེན་པོ་ཡོད་པའི་ས་ཁུལ་དེ་ཚོའི་ནང་ལོགས་ཀྱི་སྤྱི་མཐུན་སྲིད་དོན་ཚོགས་པའི་འོས་མིའི་ནང་ལོགས་ལ་ཡང་མི་འདིའི་རིགས་དེ་མང་པོ་ཞེ་པོ་ཅིག་བསླེབས། འདིའི་རིགས་དེ་མང་པོ་བསླེབས་དུས་ད་ད་རིང་དེ་ཡང་མཐའ་མ་དེ་སྲིད་དོན་ཚོགས་པའི་ནང་ཁུལ་གཅིག་པོ་མ་ཡིན་པར་གཅིག་མི་མང་ཚང་མའི་ནང་ལོགས་ལ་འོས་ཤོག་འཕངས་བྱས་འགྲན་རྩོད་བྱས་པའི་སྐབས་དེ། ད་རིང་གི་འོས་བསྡུ་དེའི་ནང་དུ་བལྟས་པ་ཡིན་ན་ད་སྲིད་འཛིན Trump གྱིས་རྒྱབ་སྐྱོར་གནང་བྱས། ད་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ལ་ཡང་བསམ་བློ་ཞེ་པོ་ཅིག་ཐལ་སྐྱོན་དང་ང་རྒྱལ་ཆེན་པོ་དང་ཞེ་པོ་ཅིག་ཕྱི་ལོགས་ཐོན་ཆས་ལབ་དགོས་མཁན་དེ་སྐྱོན་བརྗོད་ཤུགས་ཆེན་པོ་བྱེད་དགོས་མཁན་དེ་ཡོད་རེད་པ། ལྷག་པར་དུ་ཡིན་ན། འདི་སྔ་གི་ཡིན་ན། གཅིག་འོས་འདེམས་དེ་ཡིན་ན་དྲང་པོ་བྱུང་ཡོད་མ་རེད་འོས་འདེམས་དེ་སྐྱག་རྫུན་རེད་ཟེར་མཁན་དེ་སྐྱག་རྫུན་བཤད་མཁན་དེ་ཡོད་རེད་པ། ད་དེ་ཚོ་འདི་རེད་གཉིས་འདི་རེད་ཐོབ་བྱུང་ཤག་དེ་ལས་སྤྱིར་བཏང་བྱས་ན་དེ་ཚོ་མང་ཆེ་ལ་ཡ། ཕམ་ཉེས་བྱུང་ཤག་ད་ཁོ་ཚོར་ཕམ་ཉེས་བྱུང་དུས་ཙམ་པ་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པའི་འདི་སྔོན་མའི་ཚོད་དཔག་བྱས་པ་ནང་བཞིན་གྱི་རྒྱལ་ཁ་དེ་ཡག་པོ་ཅིག་ཐོབ་ཐུབ་མི་འདུག་ད་དེ་ཡིན་ན་ཕལ་ཆེན་ཁོ་ཚོས་ད་རྒྱུ་མཚན་ཕལ་ཆེན་གཙོ་བོ་ཅིག་རེད་ཤག་ད་ད་ག་ནང་བཞིན་རྒྱུ་མཚན་གཞན་པ་ནི་ཡང་སྤྱི་ཚོགས་ད་གནད་དོན་མང་པོ་འདུག་ད་ཡིན་ནའི་ལས་ང་ད་ཏོག་ཙམ་བལྟས་པ་ཡིན་ན་ཐལ་རྒྱུག་བསམ་བློ་བཏང་མཁན་ཅིག་ཡོད་རེད་པ་དེ་ཚོ་དེ་མང་ཆེ་ཅིག་ད་རིང་གི་འདི་ནང་ལོགས་ལ་ཡང་རྒྱལ་ཁ་ཐོབ་མི་འདུག་ད་དེ་ད་རིང་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཆེན་པོ་ཐོབ་བྱས་དམར་པོའི་རླུང་རླབས་ཆེན་པོ་ཅིག་ཡོང་མ་ཐུབ་ཡག་གི་རྒྱུ་མཚན་ཕལ་ཆེན་གལ་ཆེ་ཤོས་དེ་མེད་འགྲོ་ཟེར་ད་རྒྱུ་མཚན་གཞན་པ་རིགས་མང་པོ་ཡོད་ཀྱི་རེད་དེ་འདྲས་ཅིག་བཤད་ཤག་ད་གིན་ཞུས་པ་ནང་བཞིན་བྱས་ཕལ་ཆེན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་གྲོས་ཚོགས་འོག་མའི་ནང་ལོགས་ལ་རྒྱལ་ཁ་ཐོབ་མདོག་ཁ་པོ་རེད་གཅིག་བྱས་ན་གོང་མའི་ནང་ཐོབ་ཀྱི་རེད་གཅིག་བྱས་ན་ཐོབ་ཀྱི་མ་རེད་འོག་མའི་ནང་ཐོབ་པ་ཡིན་པ་ཡིན་ནའི་ལས། ད་རིང་གི་འོས་བསྡུ་འདིའི་ནང་ལོགས་ལ་ཡག་རྒྱལ་ཁ་ཆེན་པོ་གཅིག་མ་ཐོབ་བྱས་ད་ཡིན་ན་རྒྱལ་ཁ་ཆུང་ཆུང་ཞིག་གྲོས་ཚོགས་འཐུས་མི་བཞི་ཙམ་ལྔ་ཙམ་དམངས་གཙོ་སྲིད་དོན་ཚོགས་པ་ལས་མང་བ་ཆགས་མདོག་ཁ་པོ་རེད་ཟེར་བཤད་གི་འདུག་འདི་འདྲ་ཆགས་པ་ཡིན་ན་འདིའི་མཐའ་མའི་མཇུག་འབྲས་དེ་ག་རེ་ཡོག་རེད་དེ་ཚོའི་སྐོར་ལ་ཡག་ཡིན་ན་ལྟ་ཚུལ་མ་འདྲ་བཤད་མཁན་དེ་མང་པོ་ཞིག་འདུག་དེ་ཚོས་ཁོ་ཚོ་དཔེར་ཆ་བཞག་པ་ན་མཇུག་འབྲས་ཅིག་གསུམ་བཞི་ཅིག་ཡོད་པ་རེད་ཟེར་དུས་དང་པོ་དེ་ཡིན་ན་མ་མཐའ་གཅིག་གིས་གྲོས་ཚོགས་གོང་མ་ཡིན་ནའི་རེད་གྲོས་ཚོགས་འོག་མ་ཡིན་ནའི་རེད། འདི་ནང་ལོགས་ལ་ཡང་གང་དག་སོ་སོའི་སྲིད་དོན་ཚོགས་པའི་ཚོགས་མི་མི་གཅིག་ལས་ཐོབ་མེད་པ་ཡིན་ནའི་ལས་སོ་སོ་གྲངས་མང་གི་སྲིད་དོན་ཚོགས་པ་ཆགས་ཀྱི་རེད་གྲངས་མང་སྲིད་དོན་ཚོགས་པ་ཆགས་སོང་ན་གྲོས་ཚོགས་འོག་མར་ཆ་བཞག་པ་ཡིན་ན་གྲོས་ཚོགས་ཚོགས་གཙོ་སོ་སོའི་སྲིད་དོན་ཚོགས་པའི་མི་གཅིག་བདམས་ཡག་རེད་ད་ག་ནང་བཞིན་ཡིན་ན་ཨ་ནི་གྲོས་ཚོགས་ནང་ལོགས་ལ་ཡག་རྦད་དེ་ཁོང་ཚོ་ཚོགས་ཆུང་མང་པོ་ཞེ་པོ་ཅིག་ཡོད་རེད། ཚོགས་ཆུང་དེ་ཚོ་ཚང་མ་ལོག་གི་ཚོགས་གཙོ་དེ་ཡིན་ན། སོ་སོའི་སྲིད་དོན་ཚོགས་པའི་མི་དེ་བདམས་བྱས་ཡིན་ན། གཅིག་གིས་འོས་ཤོག་ག་རེ་འཕངས་དང་གྲོས་འཆར་ག་རེ་ངོ་སྤྲོད་བྱས་དང་དེ་ཚོ་སྒང་ག་ལོག་ན་སྲིད་དོན་ཚོགས་པ་དེའི་ལག་པ་སླེབས་ཀྱི་རེད། དེ་འདྲ་སོང་ཙང་གྲོས་ཚོགས་འཐུས་མི་གཅིག་ལས་མང་བ་མེད་པ་ཡིན་ནའི་ལས་གང་དག་དབང་ཆ་དེ་གི་ཚང་མ་རག་གི་ཡོད་རེད་ད་ཡིན་ནའི་ལས། དེ་འདྲ་ཡིན་པ་ཡིན་ནའི་ལས། སོ་སོའི་ངོས་ཕྱོགས་ཀྱི་གྲོས་ཚོགས་ཀྱི་འཐུས་མི། ཉི་ཤུ་ཐམ་པ། བཞི་བཅུ་ཐམ་པ་ལྔ་བཅུ་ཐམ་པ་མང་བ་ཡོད་པ་དང་གཅིག་ལས་མང་བ་མེད་པ་ཅིག་ཡོད་རེད་པ་དེའི་བར་དག་ལ་ཡ་ཁྱད་པར་འགྲོ་གི་ཡོད་ས་རེད་ཁྱད་པར་དེ་དང་པོ་དེ་ག་རེ་འདུག་ཟེར་ན་ད་ད་རིང་གི་དཔེར་ཆ་བཞག་ན་འོས་འདེམས་དེའི་ནང་ལོགས་ལ་ཡང་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་གྲོས་ཚོགས་འཐུས་མི་ཏོག་ཙམ་ཅིག་མང་ཐོབ་བྱས་གསུམ་བཞི་ཅིག་མང་བྱས་བྱས་ཡིན་ན་ཁོ་ཚོ་གྲངས་མང་གི་ཨེ་ནི་སྲིད་དོན་ཚོགས་པ་ཆགས་པ་ཡིན་པ་ཡིན་ན་ཁོ་ལ་ཡང་དེ་ཅིག་ཡོད་མ་རེད། ང་ཚོའི་ཨེ་ནི་ལས་ཀ་དེ་ལ་ཡང་ཨ་མི་རི་ཀའི་མི་མང་མང་ཆེ་ཅིག་གིས་རྒྱབ་སྐྱོར་ཆེན་པོ་ཞེ་པོ་ཅིག་ཡོད་ཟེར་ཡ་གཅིག་གི་ལབ་ཤེད་ཅིག་ཡོད་རེད་པ་དེ་ཡོང་གི་ཡོད་ས་མ་རེད་དེ་མེད་དུས་ཙམ་པ་ཡིན་ན་ལས་ཀ་མང་པོ་ཞེ་པོ་ཅིག་གིས་ན་ལབ་ཤེད་ཆེན་པོའི་ངང་ནས་ད་མི་མང་གིས་ང་ཚོ་ཡིད་ཆེས་བྱས་པ་རེད་ང་ཚོས་བྱེད་དགོས་རེད་ཟེར་ཅིག་ཡོད་རེད་པ་ཅིག་གི་ལབ་ཤེད་ཡོང་ཡ་ཅིག་ཡོད་རེད་པ་དེ་སླེབས་ཐུབ་ཀྱི་ཡོད་མ་རེད་ཟེར་དེ་མ་སླེབས་དགོས་དུས་ཙམ་པ་ཡིན་ན་གྲངས་ཀ་ཉུང་ཉུང་ཞིག་ཐོབ་ཡ་དང་གྲངས་ཀ་མང་པོ་ཞིག་ཐོབ་ཡ་ཟེར་དེའི་བར་དག་ལ་ཡིན་ན་ཁྱད་པར་ཆེན་པོ་ཞིག་འགྲོ་གི་ཡོད་རེད་གཉིས་པ་དེ་ཡིན་ན་ཉུང་ཉུང་ཅིག་ལས་མ་ཐོབ་དགོས་དུས་ཙམ་པ་ད་སྲིད་དོན་ཚོགས་པའི་ནང་ཁུལ་ཡ་ཅིག་ལས་ཀ་བྱེད་དགོས་བསམ་དུས་ཙམ་པ་ད་སྲིད་དོན་ཚོགས་པའི་ནང་ཁུལ་ཡ་ལྟ་བ་མ་འདྲ་མང་པོ་ཞིག་ཡོད་རེད་པ། མང་པོ་འབྱུང་དུས་ཙམ་པ་ཡིན་ན། ཨ་ནི་ལས་ཀ་གཅིག་གྱུར་བྱེད་སྟངས་དང་དཔེར་ན་ཆ་བཞག་ན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ད་རིང། རྦད་དེ་གྲོས་ཚོགས་འཐུས་མི་སུམ་ཅུ་ཐམ་པས་མང་ང་ཐོབ་ཡོད་ན་དམངས་གཙོ་སྲིད་དོན་ཚོགས་པ་ལས། ཨ་ནི་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ལ་ཡང་མི་ཏོག་ཙམ་ལྟ་བ་མ་འདྲ་ཏིག་ཏིག་བྱས་བྱས། དཔེར་ན་ཆ་བཞག་ན་གཅིག་གི་འཕྲོད་བསྟེན་སྐོར་ལ་ཡང་ཁོང་ཚོས་གྲོས་འཆར་བཞག་དགོས་བསམ་ན། སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ལ་ཡང་མི་བཅུས་མོས་མཐུན་བྱེད་ཀྱི་མེད་པ་ཡིན་ནའི་ལས་ཁྱད་ཡོད་མ་རེད་ད་དུང། འདི་སྒང་ལ་ཡང་མི་ཉི་ཤུ་ཐོལ་པ་སོང་ཙང་གང་ལྟར་གྲོས་ཆོད་དེ་བཞག་ཐུབ་གོ་རེད། ད་གལ་སྲིད། སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ད་ལྟའི་ཚོད་དཔག་བྱས་པ་ནང་བཞིན་བྱས་མི་གསུམ་ཅིག་ལས་མང་མེད་པ་ཡིན་ན། ད་ཇོ་མང་གཅིག་ལས་ཀར་བྱེད་དགོས་བསམ་པ་ཡིན་ན། གལ་སྲིད་ཁོ་ཚོ་དེ་ནང་མི་བཞིས་ཨོ་དེ་ང་མོས་མཐུན་མེད་ལབ་པ་ཡིན་ན། སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ད་གྲོས་ཚོགས་དབང་ཆ་ཡོད་པ་ཡིན་ན་ལས་གྲོས་ཆོད་བཞག་ཐུབ་གོ་མ་རེད་ད་དེ་དཔེར་ན་ཆ་བཞག་ན་འདས་པའི་ལོ་གཉིས་ནང་དེ་གནས་ཚུལ་དངོས་གསལ་དོད་ཤོས་དེ་ག་རེ་འདུག་ཟེར་ན་ཨང་ད་གྲོས་ཚོགས་གོང་མའི་ནང་ལོགས་ལ་ཡང་མི་ལྔ་བཅུ་ལྔ་བཅུ་བྱས་བྱས་ད་དམངས་གཙོ་སྲིད་དོན་ཚོགས་པ་ལ་ཡང་གང་ལྟར་ཐོལ་པ་གཅིག་མི་བཞི་ཡོད་མ་རེད་ཐོལ་པ་གཅིག་ལས་མེད་དུས་ཙམ་པ། ཨང་སྲིད་འཛིན Biden གྱི་ཁོ་རང་གི་གནང་དགོས་བསམ་པའི་ལས་ཀ་མང་པོ་ཞིག་ཅིག་བྱས་ལ་དཀའ་ངལ་ཞེ་པོ་འཕྲད་སོང་ང་ག་རེ་ཡིན་ཟེར་ན། དམངས་གཙོ་སྲིད་དོན་ཚོགས་པའི་གྲོས་ཚོགས་གོང་མའི་ནང་ལོགས་ལ་ཡ West Virginia ཟེར་ཏེ་མངའ་སྡེ་འདིའི་ནང་ལོགས་ཀྱི་གྲོས་ཚོགས་ཀྱི་འཐུས་མི Joe Manchin ཡིན་ཏེ་ཁོ་རང་ཡིན་ན་ལྟ་བ་ཏོག་ཙམ་མ་འདྲ་རེད་བྱས་ཙང་ཁོ་རང་གིས་རྒྱབ་སྐྱོར་མ་བྱས་ན་དམངས་གཙོ་སྲིད་དོན་ཚོགས་པའི་ནང་ལོགས་ཚོགས་མི་གཅིག་གིས་རྒྱབ་སྐྱོར་མ་བྱས་ན་ཁོ་ཚོས་གྲོས་ཆོད་བཞག་ཐུབ་གོ་མ་རེད་གྲོས་ཆོད་བཞག་མ་ཐུབ་དུས་ཙམ་པ་དཀའ་ངལ་ཞིག་འཕྲད་གོ། ད་ག་ནང་བཞིན་ཕལ་ཆེར། མ་འོངས་པའི་ལོ་གཉིས་ནང་ལོགས་ལ་སྤྱི་མཐུན་སྲིད་དོན་ཚོགས་པའི། གྲོས་ཚོགས་འོག་མ་ལ་ཡང་དབང་བསྒྱུར་བྱེད་ཐུབ་པ་ཡིན་ནའི་ལས། ཁོ་ཚོའི་ནང་ལོགས་ལ་ཡང་ད་གྲངས་ཀ་དེ། ཐོལ་པ་དེ་ཉུང་ཉུང་ཞེ་པོ་ཅིག་ལས་མེད་དུས་ཙམ་པ་ཡིན། གྲོས་ཚོགས་ཀྱི་ད་མི། ཉིས་བརྒྱ་ཉི་ཤུ་རྩ་གྲངས་ཟེར་དུས་ཙམ་པ། དེ་ནང་ནས་མི་ལྟ་བ་མ་འདྲ་སྣ་མིན་སྣ་ཚོགས་ཡིན་དགོས་པ། ཁ་ཤས་ཅིག་གིས་མོས་མཐུན་མ་བྱས་ན་ལས་ཀ་བྱེད་མ་ཐུབ་བྱས་བྱས་ཨ་ནི། ནང་ཁུལ་གྱི་ནང་འཛིང་དེ་ཞེ་པོ་ཅིག་ཡོང་གི་རེད་ཟེར་བྱས་བྱས་མང་པོ་ཅིག་གིས་ཚོད་དཔག་བྱེད་ཀྱི་འདུག། ཨང། དེ་མ་ཡིན་པའི་ཡང་ད་རིང་ད། སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་གྲོས་ཚོགས་འོག་མའི་ནང་ལ་རྒྱལ་ཁ་ཆེན་པོ་ཐོབ་མ་ཐུབ་པའི་མཇུག་འབྲས་སུ་རེད་ཅེས་ཞན་པ་ཅིག་ག་རེ་ཡོང་སྲིད་པ་རེད་དོ་ཟེར་ན། སྲིད་དོན་ཚོགས་པ་འདིའི་ཡ་རྦད་དེ་ས་མིག་ཉི་ཤུ་སུམ་ཅུ་འདི་ཐོལ་པ་ཡོད་དུས་ཙམ་པ་ད་འདིའི་ནང་ལོགས་ཀྱི་མི་བསམ་བློ་ཡང་ཐལ་སྐྱོན་ཞེ་པོ་ཅིག་བཏང་ཉན་འབྱོར་བ་དེ་ཚོ་རྦད་དེ་ཁོ་རང་ཚོ་ཡ་མ་བྱེད་ཅིག་གཡུགས་བཞག་བྱས་ད་པག་ལག་འགྲམ་ཉེ་ཟུར་ལ་བྱས་གཡུགས་བཞག་ན་འགྲིག་གི་རེད། ད་གལ་སྲིད་སོ་སོ་ལ་ཡང་ས་མིག་གསུམ་ཅིག་གཉིས་ཅིག་ལས་ཐོལ་པ་མེད་པ་ཡིན་ན།

ཐལ་སྐྱོན་བསམ་བློ་བཏང་ཉན་དེ་ཚོ་ལ་ཡང་ཁ་ཤུགས་དང་དབང་ཤུགས་ཞེ་པོ་ཅིག་སླེབས་འགྲོ་གི་རེད། བྱས་ཙང་ཀ། མ་འོངས་པའི་ལོ་གཉིས་ནང་ལོགས་ལ་ཡང་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ད་གྲོས་ཚོགས་འཐུས་མི་ཏོག་ཙམ་ལས་མང་མེད་པའི་རྐྱེན་གྱིས་ཡིན་ན། ཕྱོགས་གཅིག་ནས་ཡིན་ན་ནང་འཁྲུག་མང་པོ་ཞིག་རྒྱག་དང་ཕྱོགས་གཅིག་ནས་ཡང་ཁོང་ཚོའི་ནང་ལོགས་ཀྱི་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ཀྱི་ཐལ་སྐྱོན་བསམ་བློ་བཏང་ཉན་ཚོ་ལ་དེ་ཚོའི་ཁ་ཤུགས་དང་དབང་ཤུགས་དེ་ནི་ཞེ་དྲག་ཆེ་རུ་འགྲོ་གི་རེད་ཅེས་བཤད་འདུག་ཨ་འདི་མ་ཟད་ཡིན་ན་མཇུག་འབྲས་ཞན་པ་ཅིག་ཡིན་ན་ད་དངོས་གནས་ང་འདི་འདྲ་བསམ་འཁོར་མ་སོང་ད་རིང་ཞོགས་པ་ལ་ཡང་དབྱེ་ཞིབ་བྱེད་ཉན་མང་པོ་ཅིག་གིས་ཟེར་གྱི་འདུག་ཁོང་ཚོས་ཟེར་ཡག་བྱས་པ་ཡིན་ན་ད་ད་རིང་གི་འོས་བསྡུ་འདིའི་ནང་ལོར་ཡང་དམངས་གཙོ་སྲིད་དོན་ཚོགས་པ་ལ་ཡང་ཕམ་ཉེས་སྡུག་པོ་བྱུང་མེད་པའི་རྐྱེན་གྱིས། གཅིག་བྱས་ན། ཉིས་སྟོང་ཉི་ཤུ་རྩ་བཞིའི་ལོར་སླེབས་དུས་ཙམ་པ་ད། སྲིད་འཛིན་བྷེ་ཌེན་གལ་སྲིད་བསྐྱར་དུ་ཡར་བཞག་མཇལ་ཡིན་ན་སྲིད་འཛིན་འོས་མིའི་ནང་ལ་ཞུགས་པ་ཡིན་ན། ཁོ་རང་རྒྱལ་ཁ་ཐོབ་ཡག་ལ་ཡང་ཡིན་ན་དཀའ་ངལ་ཆེ་རུ་འགྲོ་མདོག་ཁ་པོ་རེད། གལ་སྲིད་ད་རིང་ཤོར་བྱས་གྲོས་ཚོགས་གོང་འོག་གཉིས་ཆར་ཤོར་ཡོད་ན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང། མ་འོངས་པའི་ལོ་གཉིས་ནང་ལོར་ཡང་ཕར་ཚུར་འཐབ་འཁྲུག་བྱས་ལས་ཀ་དང་དེ་གེ་གེ་ཡག་པོ་མ་བྱུང་པ་ཡིན་ན་ལས། ལས་ཀ་ཡག་པོ་མ་བྱུང་ཡག་གིས་ཁོ།

དཀའ་ངལ་ཆེ་རུ་འགྲོ་མདོག་ཁ་པོ་རེད་ཟེར་བྱས་བཤད་ཤག་ཨ་དེ་ནས་ད་ཡོངས་ནས་རེད་བསམ་བཏང་བས་ན་ཨ་དེ་ནས་དཔེ་གཅིག་བཞག་ན་ངས་ད་གིན་ད་འགོ་སྟོད་ངོ་སྤྲོད་ཞུ་ཡག་གི་ནི་ཝོལ་སི་ཏྲི་ཇོར་ནལ་གི་ཨ་འདི་ཕཱར་ཀེས་དེའི་ནང་ལོག་ལ་ཡག་ཁོང་ཚོའི་གསར་འགོད་པ་དེ་རྒྱུན་དུ་འཁོར་ནས་ཨ་འདི་གྲོས་ཚོགས་ནང་ཞུགས་མཁན་ཧིའུ་སི་ཟེར་མཁན་དེ་བུད་མེད་དེ་ཁོ་རང་ཟེར་འདུག་ད་ཁོ་རང་ངས་ད་གིན་ཞུས་ནང་བཞིན་བྱས་ཡིན་ན་ཝོལ་སི་ཏྲི་ཇོར་ནལ་ཟེར་མཁན་དེ་རྒྱུན་དུ་འཁོར་ནས་སྤྱི་མཐུན་སྲིད་དོན་ཚོགས་པ་དང་འབྲེལ་བ་ཡག་པོ་ཞིག་ཡོད་ཀྱོག་འདི་རེད་འདི་འདྲ་སོང་ཙང་ཁོ་རང་གིས་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོག་གི་གལ་ཆེན་མི་སྣ་ཚོ་ཚང་མ་སྐུ་ཞུ་བཞིན་ངོ་ཤེས་བྱས་ཁོང་ཚོ་འབྲེལ་བ་ཆེན་པོ་ཡོད་ས་རེད་འདི་མ་ཟད་ཡིན་ན་ཁ་སང་འོས་འདེམས་བྱས་པའི་དགོང་མོ་ད་ག་རང་ལ་ཡ། སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་དཔེ་རྒྱལ་ཁ་ཆེན་པོ་ཐོབ་ཀྱི་ཡོད་ཤག་བྱས་བྱས་ཡིན་སྤྱི་མཐུན་སྲིད་དོན་ཚོགས་པའི་འདིའི་དགོང་དྲོ་དེ་ཡ། ཝ་ཤིན་ཏོན་གྱི་གྲོས་ཚོགས་དང་ཐག་རིང་མེད་པའི་མགྲོན་ཁང་རྫིག་པོ་ཅིག་ནང་ལོགས་ལ་ཡང་ཁོང་ཚོས་དཔེ་གྲ་སྒྲིག་ཞིབ་བྱས་ཤག་གྲ་སྒྲིག་ཞིབ་བྱས་བྱས་ཆང་རག་དང་དཔེ་རྟེན་འབྲེལ་བྱས་ཡ་རྒྱལ་ཁ་ཆེན་པོ་ཞིག་ཐོབ་ཁུལ་ལབ་བྱས་ཙང་ཁོ་རང་གསར་འགོད་པ་དེ་ཕ་གིར་ཡ་རྟེན་འབྲེལ་བྱས་སར་དེར་ཕྱིན་ཤག། ཕ་གིར་ཕྱིན་ཙང། སྒུག་སྒུག་སྒུག་སྒུག་སྒུག་སྒུག། ད་ག་ལེ་ག་ལེ། ཆུ་ཚོད་དགུ་པ་བཅུ་པ་ཙམ་པ་ལ་ཡང་ལྷག་པར་ཆུ་ཚོད་བཅུ་པ་ཙམ་ལ་ཡང་པེན་སིལ་ཝེ་ནི་ཡ་གི་གྲོས་ཚོགས་གོང་མའི་འཐུས་མི་དེ་དམངས་གཙོ་སྲིད་དོན་ཚོགས་པ་ལ་ཡང་ཐོབ་བྱེད་དུས་ཙམ་པ་ག་ལེ་ག་ལེ་མི་སླེབས་ཀྱོག་འདི་ག་ལེ་ག་ལེ་ཕྱིར་ལོག་ཕྱིན་ཙང་ད་དེའི་དགོང་མོ་དེ་ཁོ་ཚོས་རྟེན་འབྲེལ་བྱེད་ཐུབ་མི་འདུག་དེ་བྱེད་མ་ཐུབ་མ་ཟད་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ཁུལ་ལ་ཡང། ད་ག་རང་ལ་ཡང་འགོ་བཙུགས་བྱས་ཡིན་ན་འགོ་ཁྲིད་ཚོས་ད་ད་རིང་མ་ཐོབ་ཡག་གི་བསླབ་བྱ་དེ་ག་རེད་བསླབ་བྱ་དེ་ནི་གང་ལོག་གསལ་པོ་ཆགས་པ་རེད་གསལ་པོ་དེ་ག་རེད་ཟེར་ན་སྲིད་འཛིན་ཟུར་པ Trump གིས་ཁོ་རང་གི་དབང་ཐང་དང་དབང་ཤུགས་དེ་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ཞེ་པོ་ཅིག་ཆེན་པོ་ཆགས་བྱས་བསྡད་པ་ཡིན་ན་གང་ལྟར་དེའི་ཁོའི་རྒྱབ་གཉེར་དེ་ནི་མ་ཐོབ་བྱས་བྱས་ད་གཅིག་བྱེད་དུས་ཙམ་པ་སྲིད་འཛིན་ཁྲོམ་ལ་ཡང་རྒྱབ་སྐྱོར་བྱེད་མཁན་མི་མང་ནང་མང་པོ་བྱས་བྱས་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་རྒྱབ་སྐྱོར་བྱེད་མཁན་མང་རུ་ཕྱིན་པའི་ཅིག་ཧོབ་ཏེ་ཁར་བལྟས་ན་རྣམ་པ་དེ་ཡོད་པ་ཡིན་ན་ལས་དངོས་གནས་པའི་དོན་དངོས་ཐོག་ལ་ཡང་འོས་ཤོག་འཕང་སར་སླེབས་དུས་ཙམ་པ་སྲིད་འཛིན་ཁྲོམ་གྱིས་ཡིན་སྤྱི་མཐུན་སྲིད་དོན་ཚོགས་པའི་ཚོགས་མི་ཚོས་འོས་འདེམས་ནང་ལོག་ལ་ཡང་རྒྱལ་ཁ་ཐོབ་ཡག་ལ་ཡང་ཕན་ཐོགས་བྱས་ཡོད་རེད་ཡང་ན་གནོད་མང་སྐྱེལ་གྱི་ཡོད་རེད། ཟེར་ན། ད་རིང་གི་འོས་བསྡུའི་ཐོག་ནས་ཚོད་དཔག་བྱས་པ་ཡིན་ན་གལ་སྲིད་སྲིད་འཛིན་ཁྲོམ་མེད་པ་ཡིན་པ་ཡིན་ན། ད་རིང་སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ཕལ་ཆེར་རྒྱལ་ཁ་ཆེན་པོ་ཞེ་པོ་ཅིག་ཐོབ་པ་ཡིན་མདོག་ཁ་པོ་རེད། ད་ད་རིང་གཙོ་བོ་འདིའི་རྒྱུ་མཚན་ག་རེ་ཡིན་ན། ད་རྒྱལ་ཁ་ཐོབ་པ་ཡིན་ན་ཆུང་ཆུང་ཞིག་མིན་པ་ཐོབ་ཕལ་ཆེར་ཡོད་མ་རེད། འདི་འདྲ་སོང་ཙང་སྲིད་འཛིན་ཁྲོམ་གྱི་དུས་རབས་རྫོགས་ཀྱི་རེད། འདི་ནས་བརྒལ་བྱས་ད་དུས་ཚོད་གསར་པ་ཅིག་ལ་ཡང་གོམ་པ་རྒྱག་ཡག་གི་དུས་ཚོད་སླེབས་པ་རེད་ཅེས་བཤད། སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ནས་ཡོད་མི་འདི་འདྲ་མང་པོ་ཞིག་འདུག་དེ་འདྲའི་ཁོ་རང་དམིགས་བསལ་དཔེ་ཞིག་དྲངས་ཤག་རྒྱུན་དུ་ཁོ་ནས་སྲིད་འཛིན་ཁྲོམ་ལ་ཡ་ཞེ་དྲག་དགའ་པོ་ཡོད་པའི་མི་གཅིག་གིས། རེད་ད་ང་མི་སྒེར་ངོས་ནས་སྲིད་འཛིན་ཁྲོམ་ལ་ཡ་རྒྱབ་སྐྱོར་ཡོད་ཁོ་རང་ལ་ཡ་ཞེ་དྲག་དགའ་པོ་ཡོད། ཁོ་རང་རྗེས་འབྲང་པ་ཞིག་ཡིན་དེ་ལས་ཡིན་ནི་ལས། ད་སྲིད་དོན་ཚོགས་པའི་ཁེ་ཕན་དང་འདི་བསམ་བཏང་བ་ཡིན་ན། ད་སྲིད་འཛིན་ཁྲོམ་རྒྱབ་ལོགས་བཞག་ཀྱང་ང་ཚོ་མདུན་ལ་ཡ་མདུན་སྐྱོད་བྱས་པ་ཡག་གི་འདུག་ཅེས་ཅེས་ཟེར་གྱི་འདུག་བྱས་ཙང་ད་རིང་གི་ཕལ་ཆེར་འོས་བསྡུ་འདིས། གཅིག་བྱས་ན་ལོ་མང་པོའི་རྗེས་ལ་ཡ་ཕྱི་མིག་བལྟས་པ་ན།